ངོ། དེ་ནས་དེ་ནི་འཕགས་རྟགས་འདུལ་དང་ནི་དེ་ནི་འོ། རང་གི་ལུས་དེ་ཡིད་བཞིན་གྱི་ལུས་སུ་གྱུར་ནས་དེ་ནི་འོ། ངོ། དེ་ནི་རང་གི་ལུས་དེ་དེ་དམྱལ་བ་འདྲ་བར་ཆགས་ཤིང་ནི་དམྱལ་བ་འབར་ལ་དེ་ནི་འོ། དལ་འབྱོར་བ་ལུས་དེ་རང་གི་ལུས་དལ་འབྱོར་བ་ལུས་རྟེན་དུ་གྱུར་ནས་དམྱལ་བ་ཚོ་ལ་དག་ནས་དམྱལ་བ་ཚོ་དེ་རིང་དལ་འབྱོར་བ་ལུས་རྟེན་ཐོབ་པར་བྱེད། དེ་ནི་གོས་ཕུན་སུམ་ཚོགས་པ་ལ་གྱུར་ནས་གོས་གོན། ཁ་ཟས་རོ་བརྒྱ་པ་ལ་སོགས་པ་ཟས་ཕུན་སུམ་ཚོགས་པ་ལ་གྱུར་ནས་དེ་ནི་ཟས་གོས། ཟས་ལ་གང་ཟག་ཟས་ལ་ལོངས་སྤྱོད་དུ་གྱུར། དགེ་བའི་བཤེས་གཉེན་དུ་གྱུར་ནས་དེ་ནི་ཆོས་སྟོན།

གནས་སྐབས་འདི་འདྲར་འགྱུར་མི་སྲིད་ཅེས་སོགས་ནི་མེད་ལ་གནོད་སྦྱིན་སོགས་དེས་ན་རང་གི་ཁ་མི་འཛིན་ཞིང་དེ་ནི་ཕྱོགས་མི་བྱ་བ། རང་གི་ལུས་དང་ལོངས་སྤྱོད་དང་དགེ་བ་ལྟོས་པ་མེད་པར་སེམས་ཅན་ལ་གཏོང་བའི་བློ་ཡང་ཡང་སྦྱང་བ་དང་གང་ལ་བཏང་བ་དེ་ཡི་དོན་བྱ་དགོས་ཤིང་དེ་ལ་ལོག་པར་སྒྲུབ་པར་མི་རིགས་པས། ལུས་ལ་སོགས་པ་དེ་དག་ལ་རང་གི་དོན་དུ་དམིགས་པའི་བློ་དགག་པར་བྱ་སྟེ་བདག་ནི་གཞན་གྱི་དབང་གྱུར་ཅེས་ཡིད་ཁྱོད་ངེས་པར་ཤེས་གྱིས་ལ་སེམས་ཅན་ཀུན་དོན་མ་གཏོགས་པར་ད་ནི་ཁྱོད་ཀྱིས་གཞན་མི་བསམ་གཞན་དབང་དེ་ནི་མིག་ལ་སོགས་པ་ཡིས།

གནོད་པའི་རྐྱེན་བྱེད་པ་རྣམས་ནི་འདི་ཡིན་སྔར་ཡང་དེ་ནི་མཐའ་མེད་པའི་གནོད་པ་ལ་སྦྱར་ད་དུང་ཡང་ཕན་པ་ལྟར་དུ་བརྗོད་པ་ལ། འཁྲུལ་ནས་དེ་ཡི་དབང་དུ་སོང་བ་རྣམས་ལ་སྡུག་བསྔལ་ཤིན་ཏུ་མི་བཟད་པ་སྐྱེད་དོ་སྙམ་ནས་དགག་པར་བྱ་སྟེ་ཁྱོད་ཀྱིས་ཁོ་བོ་གང་བརླག་པའི་སྔོན་གྱི་དུས་ནི་གཞན་ཡིན་ཏེ། སྔོན་གྱི་དུས་དེ་གཞན་ཡིན་ཏེ་དེ་ནི་དེ་སྔའི་ཆོས། ངས་མཐོང་དོན་ནི་ཁྱོད་དང་གང་དུ་འགྲོ་ཁྱོད་ཀྱིས་བྲལ་བ་ཀུན་ཤོམ་བྱ་ད་དུང་དེ་ནི་བདག་ལ་རང་གི་དོན་ཡོད་སྙམ་སེམས་པ་དེ་དོར་རོ་ཞེས་བདག་གིས་བཤད། ཁྱོད་བཙོངས་ཀྱི་དོན་ནི་ཁྱོད་རང་སྲི་ཞུ་བྱ་བུའི་ག་དེ་བ་མེད་རྒྱུ་ནི་ཁྱོད་སེམས་ཅན་རྣམས་ལ་བླ་བ་མ་བྱས་ན་ཁྱོད་ཀྱི་ཁོ་བོ་དམྱལ་བ་ཡི་སྲུང་མ་རྣམས་ལ་ཅི་འདུག་ངས་དེ་ལྟར་ཁྱོད་ཀྱི་ལས་ལ་ཤིས་ཁོ་བོ་བྱེད་པའི་ཡུན་རིང་དུ་ད་ནི་ཁོ་རྣམས་བྲལ་ཚེ་དེ་ཁྱོད་ཀྱིས་རང་ལུས་སེམས་པ་དོར་བྱོམས་ཞེས་སོགས་ཟེར།

དེ་ནི་གཅེས་པར་འཛིན་པའི་ཕན་ཡོན་ཡང་ཡང་བསམས་ལ་སྙིང་ཐག་པ་ནས་སྤྲོ་ཤུགས་བསྐྱེད་དེ་ཡལ་བར་འདོར་བའི་བློ་མ་སྐྱེས་པ་མི་སྐྱེད་པ་དང་སྐྱེས་པ་དུས་ཡོངས་འདོར་བའི་བློ་མ་སྐྱེས་པ་ཉེ་བར་སྐྱེས་པ་དུས་ཡུན་རིང་དུ་མི་འཇུག་ཅིང་གཞན་ལ་དེ་ནི་ག་རེ་འཕངས་པ་དང་སྡུག་པ་དང་ཡིད་དུ་འོང་བ་ཅི་སྐྱེའི་སྒོ་ནས་དེ་ནི་སྔར་རང་ལ་གཅེས་པར་འཛིན་པ་བཞིན་གཞན་ལ་དེ་ནི་གཅེས་པར་འཛིན་པའི་བློ་བསྐྱེད་པར་བྱ་སྟེ་གཞན་རྣམས

ཞེས་སོ་ཟེར། དེ་ལྟར་སེམས་ཅན་གཅེས་པར་འཛིན་པ་སྐྱེ་བའི་རྒྱུ་ནི་དེ་ཡི་དྲིན་དྲན་པའམ་དེས་རང་ལ་ཕན་འདོགས་པར་མཐོང་བ་དགོས་ལ། དེ་ཡང་ས་བོན་གྲུང་པོ་བཏབ་པ་ན་ས་བོན་གྲུང་པོ་བཏབ་པ་ལས་དེ་ནི་སྟོན་ཐོག་མང་ཞིང་བཟང་བ་འབྱུང་བ་མཐོང་ན་ནི་ཞིང་ས་གཤིན་པོ་ནི་ཞིང་ས་གཤིན་པོ་ལ་གཅེས་སྤྲས་སུ་འཛིན་པ་སྐྱེ་བ་ལྟར་སེམས་ཅན་གྱི་ཞིང་ལ་འདི་བར་འདས་ཀྱང་སྦྱིན་པ་ལ་སོགས་པའི་ས་བོན་བཏབ་པ་ལས་ནི་གནས་སྐབས་མཐར་ཐུག་གི་བདེ་ལེགས་ཐམས་ཅད་འགྲུབ་པ་ལ་ངེས་པ་རྙེད་ནས

སེམས་དམྱལ་དུད་འགྲོ་ཡི་དྭགས་སུ་སྡུག་བསྔལ་རྣམ་པ་དུ་མའི་དངོས་སེམས་ཅན་རྣམས་ཀྱིས་མྱོང་བ་གང་དེ་ནི་སེམས་ཅན་གནོད་ལས་བྱུང། བཀྲེས་སྐོམ་ཕན་ཚུན་བརྡེག་པ་དང་གཟིར་བ་ཡི་ནི་སྡུག་བསྔལ་ཉིད་བཟློག་པར་དཀའ་ཞིང་ཟད་མེད་པ་སེམས་ཅན་དེ་ནི་གནོད་པའི་འབྲས་བུ་དང་དེ་གོ་བདེ་བར་འདུ་བ་ཞེས་གསུངས་སོ་ཞེས་དང། ཉན་ཐོས་རྣམས་འབྲས་བུ་དམན་པ་ནི་སེམས་ཅན་དོན་ཆེས་ཆེར་མ་བྱས་པ་ནི་ཡིན་ལ་སངས་རྒྱས་རྣམས་འབྲས་བུ་མཐར་ཐུག་བརྙེས་པ་ནི་སེམས་ཅན་གྱི་དོན་ལ་ཆེས་ཆེར་བྱས་པ་ལས་བྱུང་བའི་ཚུལ་དེ་བསམས་ནས་དེ་ནི།

བྱ་དང། སྐལ་བཟང་སྐལ་བཟང་ཟེར་བ་དེ་བྱང་ཆུབ་སེམས་དཔའ་ལ་མ་གཏོགས་བ་ཞིག་གིས་དོན་གཉེར་མི་བ་ཚོ་ལ་སྐལ་བ་བཟང་པོའི་མིང་དེ་ཐོབ་གོ་མི་འདུག་བ། དེ་མི་ཐོབ་བ་དེ་ག་རེ་རེད་ཟེར་ན། བྱང་ཆུབ་སེམས་དཔའ་ཚོ་ལ་དོན་གཉེར་ཡང་སེམས་ཅན་ཐམས་ཅད་དེ་ནི་འོ་གཉེན་དུ་སྟེར་ནས་དོན་དག་ཡང་སྙིང་དེ་ནི་འོ་སེམས་ཅན་གྱི་དོན་སྟེར་བའི་བ་ལ་དེ་ནི་སེམས་ཅན་ལ་དེ་ནི། ག་རེ་ཟེར་བ། སེམས་ཅན་ཐམས་ཅད་བདེ་བ་དང་ལྡན་པ་དང་སྡུག་བསྔལ་དང་བྲལ་བའི་ཐབས་གནང་གི་བ་ལ་འོ་དེ་འདྲ་ཡིན་ཙང་སྐལ་བ་བཟང་པོའི་མིང་ཐོབ་དགོས། ཉན་རང་དེ་ཚོ་དེ་ནི་རང་གི་ཚེ་རབས་སྔོན་མ་རང་གི་ཕ་དང་མ་དང་བུ་ལ་སོགས་བ་དེ་འདྲར་བྱས་པའི

ཉན་ཐོས་རྣམས་ནི་ཆགས་བྲལ་བས་བྱང་ཆུབ་དམན་པ་ཐོབ་པ་སེམས་ཅན་ཡོངས་སུ་མ་དོར་བའི་སྒོ་ནས་ཡང་དག་པའི་ཡང་དག་རྫོགས་སངས་རྒྱས་ཀྱི་བྱང་ཆུབ་ཐོབ་དེ་ལྟར་ཕན་དང་མི་ཕན་པའི་འབྲས་བུ་འབྱུང་བར་དཔྱད་པ་ན་དེ་དག་སྐད་ཅིག་གཅིག་ཀྱང་ནི་རང་དོན་ཆགས་ཤིང་ཇི་ལྟར་གནས་ཞེས་གསུངས་སོ། དེས་ན་གཞན་གྱི་དོན་ལ་གཅིག་ཏུ་གཞོལ་བ་དང་འབྲས་བུ་བྱང་ཆུབ་ནི་བྱང་ཆུབ་ཀྱི་སེམས་ཀྱི་མྱུ་གུ་ལས་འབྱུང་བར་བཤད་ཅིང་དེ་ཡི་རྩ་བ་ནི་སྙིང་རྗེར་གཟིགས་ནས་རྒྱལ་སྲས་རྣམས་དེ་སྒོམ་པ་དེ་ནི་ལྷུར་ལེན་ལ་སོ་ཕྱེད་གོམས་པས་དེ་དག